ལྷོད་ལྷོད་བྱས་ཏེ་སྐད་ཆ་བཤད་ཡག་གི་དུས་ཚོད་དེ་རེད་ཨ་ང་དེ་རིང་ཁོ་ཕར་འགྲོ་དུས་སྐབས་སུ་ལ་ཨ་ནི་དེ་རིང་ངས་ནམ་རྒྱུན་དང་མ་འདྲ་བར་དུག་ལོག་དེ་གཙང་མ་འདྲ་བོ་གོན་སྐྲ་དེ་ཚོ་ཤད་ཨ་ནི་གདོང་པ་ལ་ནམ་རྒྱུན་ཞག་རྩི་དེ་ཚོ་བྱུགས་གཙང་ཧྲིལ་ཧྲིལ་འགྲོ་དུས་སྐབས་སུ་ལ་ཁོ་གིས་ང་དེ་རིང་ཕྱི་ལོགས་ལ་འགྲོ་ཡ་རེད་བསམ་དོ་ཨ་ནི

ཨ་ནི་ང་གཉིས་མཉམ་དུ་སྐད་ཆ་བཤད་ཨ་ལྷོད་ལྷོད་བྱས་ཏེ་དེ་དུས་སྐབས་སུ་ལ་ཨ་ནི་ཉི་མ་འདི་ཡང་སྐྱིད་པོ་འདྲ་ཅིག་འགྲོ་ཟེར་རོ་ད་གཙོ་བོ་རྡོག་རྡོག་ངས་ག་རེ་ཡིན་ལབ་ན་སྐབས་རེ་སྐབས་རེ་ང་ཚོའི་མི་ཚེའི་ནང་ལོགས་ལ་གཅིག་གི་ཆ་ཞིག་མ་འགྲིག་པ་བྱས་ཨ་ནི་ཐོབ་མེད་ལ་མིག་བཙུམ་ནས་ད་ག་རང་གཅིག་བྱས་ནས་འགྲོ་བ་ཡིན་ན།